བོད་དཀར་མཛེས་ས་ཁུལ་སྡེ་དགེ་རྫོང་གི་བོད་མི་ཚོས་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་ལས་གཞི་ལ་ངོ་རྒོལ་བྱས་པའི་རྐྱེན་གྱིས་ད་ལྟའི་ཆར་བོད་མི་འཛིན་བཟུང་བྱས་པའི་གནས་ཚུལ་གོ་ཐོས་མེད་ཀྱང་ས་གནས་ཉེན་རྟོག་པ་རྣམས་ཀྱིས་མི་མང་རང་བཞིན་གྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ལས་འགུལ་སྣེ་ཁྲིད་པ་སུ་དང་སུ་ཡིན་རྩད་གཅོད་བྱེད་མུས་ཡིན་པ་འགྲེལ་བརྗོད་གནང་སོང། མཐའ་མཇུག་ཏུ་སེམས་ནད་ངོས་འཛིན་བྱེད་སྟངས་དང་བཅོས་ཐབས་སྐོར་གྱི་ཆེད་སྒྲིག་གི་ལེ་ཚན་ཞིག་དང་བཅས།

འབད་བརྩོན་དང་རེ་བ་ཞུ་གི་ཡོད། ཡང་ཁེ་ན་ཌའི་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཁེ་ན་ཌའི་ཁྲིམས་དོན་བློན་ཆེན་སྐུ་ཞབས་ཨ་རིབ་བྷི་ར་ནི་མཆོག་གིས་ལོ་གསར་འཚམས་འདྲི་གནང་བ་དང་ཆབས་ཅིག་ཁོང་ནས་བོད་དོན་དང་འབྲེལ་བའི་ཐད་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་པ་སོགས་ཀྱི་གཏམ་བཤད་གནང་དོན། དེ་བཞིན་ཨོན་ཊ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ལོ་གསར་ལ་འཚམས་འདྲི་གནང་བ་དང་ས་གནས་བོད་རིགས་གཞོན་སྐྱེས་ཚོས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ནང་དུ་གོ་སྐབས་དང་ཆ་རྐྱེན་བླངས་ནས་བོད་པའི་འཐབ་རྩོད་རྒྱུན་གནས་དགོས་པ་སོགས་ཀྱི་གཏམ་བཤད་གནང་ཡོད་པ་རེད། གཞན་ཡང་སྐུ་མགྲོན་དབུས་པའི་གྲོས་ཚོགས་ཀྱི་འཐུས་མི་དང་མངའ་སྡེའི་འཐུས་མི་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི་ཁག་ཅིག་བཅས་ནས་ཀྱང

དེ་འདྲ་སེ་རྐང་འཁོར་འགྲོ་གི་ཡོད་རེད་ཨ་ནི་དེ་རྐང་འཁོར་དེ་དམིགས་བསལ་ཐོག་མར་འགོ་ཚུགས་བའི་སྐབས་དུ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཡུལ་སྐོར་སྤྲོ་འཆམ་དང་དེ་ནང་བཞིན་གྱི་རྒྱ་ནག་གི་སློབ་ཕྲུག་ཐེ་ཝན་ནང་ལ་ཡང་མང་པོ་ཞིག་སྦྱོང་གི་ཡོད་སོང་ཙང་ཁོང་ཚོ་ལ་ཡང་དམིགས་སུ་བཀར་བྱས་ནས་བོད་ནང་གི་ཁ་ཡོད་ལག་ཡོད་གནས་ཚུལ་དེ་གོ་རྟོགས་ཡོང་བའི་ཆེད་དུ་ཨ་ནི་དེ་འདྲ་སེ་གོ་སྒྲིག་ཞུས་ཡོད་རེད་ད་ད་ལོ་ཆ་བཞག་ན་ཐེ་ཝན་གྱི་ནང་ལ་བོད་རང་རྐང་འཁོར་དེ་འགོ་ཚུགས་བྱས་ལོ་བཅུ་བཞི་འགྲོ་གི་ཡོད་རེད།

ཐའེ་པེ་ལ་འགོ་ཚུགས་བྱས་དེ་ནང་བཞིན་གྱི་གྲོང་ཁྱེར་གཉིས་ལ་ཀའོ་ཤུང་དང་ཐའེ་ཀྲུང་ཟེར་དེར་ཕྱིན་ནས་ད་ལེན་གྱི་གཟའ་ལྷག་པ་སླེབས་ལ་ཉེ་བའི་ཕྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་གཅིག་གི་གཟའ་ལྷག་པ་དེ་ཆ་བཞག་ནས་རྒྱལ་སྤྱིའི་གི་སྐད་ཡིག་ཉིན་མོ་ཆགས་ཡོད་པ་སོང་ཙང་འདི་ཉིན་མོ་དེ་ལ་བོད་རང་དབང་གི་རྐང་འཁོར་ཡིན་པ་གཅིག་ལ་ཡང་དེ་གི་ནང་ལ་ལས་གཞི་དེ་ལུང་པ་སོ་སོའི་དཔེར་ན་བོད་པ་བོད་སྐད་རྒྱབ་བྱས་དེ་ནང་བཞིན་གྱི་ཧོང་ཀོང་གི་ཧོང་ཀོང་སྐད་བྱས་ཤར་ཏུར་ཀི་སི་ཐན་ཁོ་རང་ཚོ་གི་སྐད་ཡིག། ཐོག་ནས་གཏམ་བཤད་བྱེད་སྲོལ་ཡོད་རེད། དེའི་ནང་ལ་ཡང་སྐུ་མགྲོན་ཤར་ཏུར་ཀི་སི་ཐན་གྱི་ལས་འགུལ་པ་དང་ཧོང་ཀོང་གི་ལས་འགུལ་པ། བོད་པ་བཅས་དེ་འདྲའི་ཐོག་ནས་དེ་འདྲའི་ལས་གཞི་ཞིག་སྤེལ་གྱི་ཡོད་རེད། གསུམ་པའི་ཏ་རིག་བཅུ་བར་དུ་ཡང་བོད་རང་དབང་རྐང་འཁོར་དེ་མུ་མཐུད་ནས་གནས་ཀྱི་རེད། བོད་རང་དབང་རྐང་འཁོར་དེ་ད་ཐེ་ཝན་ནང་ལ་འཁོར་བྱས་ལོ་བཅུ་བཞི་ཞིག་འགྲོ་གི་རེད་ཟེར་དེ་ཞུ་འདོད་བྱུང་སོང།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་བོད་དཀར་མཛེས་ས་ཁུལ་སྡེ་དགེ་རྫོང་གི་བོད་མི་ཚོས་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་ལས་གཞི་ལ་ངོ་རྒོལ་བྱས་པའི་རྐྱེན་གྱིས་འདི་ཚེས་བཅོ་ལྔ་ཉིན་སྡེ་དགེ་རྫོང་དུ་དམ་དྲག་ཇེ་ཆེར་བཏང་འདུག་པ་མ་ཟད་རྫོང་དེའི་ས་གནས་རྒྱ་ནག་གཞུང་གི་ཚོགས་ཁང་དང་གཞུང་ལས་ཁང་སོགས་ཀྱི་གཡས་གཡོན་དུ་ཉེན་རྟོག་པས་སྐོར་སྲུང་བྱེད་མུས་ཡིན་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་སྟེ་ད་ལྟའི་ཆར་བོད་མི་འཛིན་བཟུང་བྱས་པའི་གནས་ཚུལ་གོ་ཐོས་མེད་ཀྱང། ས་གནས་ཉེན་རྟོག་པ་རྣམས་ཀྱིས་མི་མང་རང་བཞིན་གྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ལས་འགུལ་སྣེ་ཁྲིད་པ་སུ་དང་སུ་ཡིན་རྩད་གཅོད་བྱེད་མུས་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་སྡེ་དགེ་རྫོང་ནང་འབྲི་ཆུའི་ཐོག་ཆུ་མཛོད་བརྒྱབ་ནས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་འདི་ནི་ལོ་མང་གོང་ནས་འཆར་གཞི་བསྒྲིགས་ཡོད་པ་ལྟར་ད་ཆ་ལས་གཞི་དེ་དངོས་སུ་འགོ་འཛུགས་བྱས་ནས་སྡེ་དགེ་རྫོང་དབོན་པོ་སྟོད་ཕྱོགས་སུ་ཤང་ཁག་གཉིས་དང་དགོན་ཁག་དྲུག་ཡོད་པ་དེ་དག་ས་གནས་གཞན་ལ་གནས་སྤོས་དགོས་པ་རྒྱ་ནག་ས་གནས་སྲིད་གཞུང་གིས་བཙན་བཀའ་བཏང་བའི་རྐྱེན་གྱིས་འདི་ཚེས་བཅུ་བཞི་ཉིན་ས་གནས་མི་མང་རྣམས་སྡེ་དགེ་རྫོང་མི་དམངས་སྲིད་གཞུང་སྒོ་འགྲམ་དུ་སོང་ནས་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་པའི་ངོ་རྒོལ་ལས་འགུལ་དེ་སྤེལ་འདུག་གོང་ཞུས་བོད་ཕྱི་ནང་གཉིས་སུ་གནས་བཞུགས་མིང་འབོད་གནང་འདོད་མེད་པའི་བོད་མི་གཉིས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་མུ་མཐུད་འགྲེལ་བརྗོད་གནང་དོན། སྡེ་དགེ་རྫོང་ནང་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་ཡིས་ས་གནས་བོད་མི་ཚོའི་ཉིན་རེའི་འཚོ་བ་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ངེས་ཡིན་པ་བློ་འཚབ་ཆེན་པོས་འགྲེལ་བརྗོད་གནང་ཞིང། ད་ལྟའི་ཆར་ས་གནས་ཉེན་རྟོག་པས་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་ལ་ལྟ་བཤེར་ཤུགས་ཆེར་བྱེད་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་དང་ཁོར་ཡུག་ཉམས་ཞིབ་པ་ཛམ་ལྷ་བསྟན་པ་རྒྱལ་མཚན་ལགས་ཀྱིས། འབྲི་ཆུ་ནི་འཛམ་གླིང་སྟེང་གི་ཆུ་བོ་རིང་ཤོས་གསུམ་པ་དེ་ཡིན་པ་མ་ཟད་བོད་ནང་ལྟ་བུ་མཚོན་ན་འབྲི་ཆུ་བཞུར་ཡུལ་དུ་བོད་མིའི་གྲོང་སྡེ་དང་གྲོང་ཁྱེར་ཧ་ཅང་མང་པོ་འཚོ་གནས་བྱེད་མུས་ཡིན་ནའང་རྒྱ་ནག་གཞུང་གིས་ད་བར་ཆུ་རགས་མང་པོ་ཞིག་བརྒྱབ་ཟིན་ཡོད་པའི་ཐོག་ད་དུང་མུ་མཐུད་ནས་ཆུ་རགས་རྒྱག་འཆར་ཡོད་པ་དེ་ཡིས་རྒྱ་ནག་གཞུང་གིས་བོད་ཀྱི་བདེ་དོན་དང་ཁོར་ཡུག་ལ་བསམ་བློ་མ་བཏང་བར་དོ་ཕོག་མུ་མཐུད་གཏོང་བཞིན་ཡོད་པའི་དཔེ་མཚོན་ཡག་ཤོས་གྲས་ཤིག་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ད་ལྟའི་ཆར་ལ་སྡེ་དགེ་ཕྱོགས་ལ་ཨ་ནི་ཆུ་རགས་འདི་འདྲ་ཞིག་བརྒྱབ་པ་ཡིན་ན་ཡུལ་མི་ལ་དཀའ་ངལ་འཕྲད་པ་ཙམ་མ་ཟད་ཁོར་ཡུག་ལ་ཧ་ལས་པའི་དོ་ཕོག་ཆེན་པོ་ཡོང་གི་རེད་ལ་མ་འོངས་པ་ས་ཆ་དེ་ཡི་གི་ཨ་ནི་ཁོར་ཡུག་གི་གནས་བབ་ལ་དཔེ་མི་སྲིད་ཤུགས་རྐྱེན་ཆེན་པོ་ཆགས་ཡོང་གི་རེད་ད་ལྟའི་ཆར་ལ་ཆུ་རགས་དེ་འདྲའི་ལྟ་བུ་ཞིག་བརྒྱབ་བཞག་པ་ཡིན་ན་ཆུ་ལོག་མང་བ་འགྱུར་ཡག་དང་ས་རུད་མང་བ་འགྱུར་ཡག་གི་དོ་ཕོག་ཧ་ལས་པའི་ཤུགས་ཆེན་པོ་ཡོང་གི་རེད་དེ་ཡིན་ཙང། རྒྱ་ནག་གཞུང་གིས་བོད་མི་རིགས་ཀྱི་བདེ་དོན་ལ་བསམ་བློ་བཏང་གི་མེད་པ་དང་བོད་ཀྱི་ཁོར་ཡུག་ལ་བསམ་བློ་བཏང་གི་མེད་པའི་བདེན་དཔང་ཡག་ཤོས་ཅིག་དེ་ནི་འབྲི་ཆུ་ལ་ཆུ་རགས་རྒྱག་ཡག་དང་ཡུལ་མི་གནས་སྤོས་བཏང་ཡག་དེ་ཆགས་བསྡད་འདུག། གཞན་ཡང་དེ་སྔོན་ཉིས་སྟོང་བཅུ་བདུན་ལོ་ཡི་ཕྱི་ཟླ་བདུན་པའི་ནང་སྡེ་དགེ་རྫོང་དུ་དྲག་ཆར་བབས་པའི་རྐྱེན་གྱིས་འབྲི་ཆུ་ཚུད་པའི་སྡེ་དགེའི་གྲོང་ཁྱེར་གྱི་ཆུ་བོ་ཆེ་ཆུང་རྣམས་གློ་བུར་དུ་རྒྱ་ཆེར་རྒྱས་ནས་ཆུ་རགས་ལ་གཏོར་སྐྱོན་ཚབས་ཆེན་ཐེབས་ཏེ་ས་གནས་ཡུལ་མིའི་སྡོད་ཁང་དང་རྫོང་དེའི་སློབ་ཆུང་གཉིས་དང་ཁྲོམ་ར་སོགས་ཆུས་བསྣུབས་པ་དང་རྡིབ་སྐྱོན་བྱུང་བའི་གནས་ཚུལ་ཡང་ཐོན་ཡོད་ལ། ཡང་ཉིས་སྟོང་བཅོ་བརྒྱད་ལོར་དཀར་མཛེས་ཁུལ་དཔལ་ཡུལ་རྫོང་དང

སྨྱོ་བ་སོགས་སེམས་ནད་ཀྱི་ན་ཚ་སློང་གི་ཡོད་རེད་ཅེས་བདེ་སྐྱིད་གླིང་འཕྲོད་བསྟེན་སྨན་ཞབས་བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང།
སྤྱིར་བཏང་ནི་ང་ཚོ་ག་ལ་ཡོད་རེད་ལབ་ན་འཕྲོད་བསྟེན་ལ་ནི་ཡོད་ད་འཕྲོད་བསྟེན་ལ་གཉིས་ཡོད་རེད་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལབ་ཡོད་རེད་ཡིན་ཡང་མི་མང་ཆེ་བ་སེམས་ཁམས་ཀྱི་འཕྲོད་བསྟེན་ལ་དེ་ག་ཟིག་གི་དེ་ག་ལ་བ་རེད་གོ་དོན་མི་གྱོ་རོ་ཞིག་ཆགས་འདུག་ཡོད་རེད་སེམས་ཁམས་ན་སེམས་ཁམས་ལ Mental Health ལ་བསམ་གི་མི་མང་ཆེ་གི་སྨྱོན་པ་རོ་ཞིག་གོ་དོན་ཕེ་འཁྲུག་ཡོད་རེད་འོང་དེ་གི་ད

མིང་མིང་བརྫད་དེ་མེད་བཟོ་ཡས་ཆེད་དུ་ཨ་ནི་ང་ཚོ་གི་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་ར། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང་བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང་ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག།

ན་ཚ་ལ་པ་ཡི་སྨན་བཅོས་ཡོད་རེད་ལ་ནི་ང་ཚོ་འགྲེལ་བཤད་བྱེད་ཀ་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་གཙོས། སེམས་ནང་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཚ་ལ་རང་དམིགས་བསལ་གྱི་རྐྱེན་གཙོ་བོ་ལ་ནི་དམིགས་བསལ་སྟོན་ཡག་འདྲ་ཅིག་ཡོད་མ་རེད་ད། ཁ་ཤས་ཀྱི་འཇིག་རྟེན་སྤུན་ཀྱག་ཉེ་བོ་དེ་ཚོ་གྲོངས་འདྲ་བྱས་ན་ཨ་ནི་ང་ཚོ་གི་ག་ལ་ད་སེམས་པ་གི་ད་སེམས་ཁམས།

དེ་སུ་ཉུང། ཉུང་ཉུང་ཡོད་རེད་བསམ་གྱི་འདུག་ད་རྒྱ་གར་འདྲ་ཅིག་ཡིན་ན་ང་ཚོ་ལྟད་མོ་འདྲ་དང་ཅི་ད་ནི་མི་མང་པོ་མཐོང་འདུག་ག་ལ། ནང་མི་དེ་ཚོས་ཁྱོད་བརྒྱ་ཆ་ཡག་པོ་ལོན་གྱི་ཡོད་ལོན་གྱི་ཡོད་ལོན་མ་ཐུབ་ནས་ནང་ལ་ཡོང་མོ་འགྲོ་དང་འདྲ་མི་འདྲ་སྐད་ཆ་འདྲ་མི་འདྲ་ཡོང་གི་འདུག་ཨ། དེ་ཡིན་དེ་གི་ཆ་ནས་ད་ལྟ་ནང་མི་ནས Support ཡག་པོ་མེད་ནི་ཡང་ནི་སྤུ་གི་རང་བཞིན་མེད་ལ་ནི་ཡང། དེ་ག་ལ Suicide མང་རུ་འགྲོ། མང་རུ་ཡོད་རེད་བསམ་གྱི་ད། སྤྱིར་བཏང་ན་ཚ་གང་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ་ན་ཚ་ངོས་འཛིན་བྱེད་དགོས་ཀྱི་ཡོད་པ་རེད་འདུག། ད་དམིགས་བསལ་ང་ཚོ་ཡི་ལམ་སང་ལབ་ཐུབ་ཡོང་མ་རེད་ཉི་མ་གཅིག་མཐོང་རང་འོ་ཁོ་སེམས་ཁམས་ན་ཚ་རེད་འདུག་ལབ་ལབ་ཐུབ་ཡོང་བ། འོང་དེ་སེམས་ཁམས་ན་ཚ་འདུག་མི་འདུག་ད་ལ་གཅིག་ནི་སོ་སོ་ནད་པ་དེ་ཡི་ཁ་ནས་ཐོན་དགོས་རེད་བ་ད་སྐད་ཆ་ཤོད་དགོས་རེད་བ་ང་ལ་དེ་རིང་ན་ཉི་མ་ཁ་ཤས་ཟིན་ད་བདུན་ཕྲག་གཉིས་ལས་ལྷག་སུ་འགྲོ་སོང་ང་མཚན་ལ་གཉིད་ཤོར་གྱི་མི་འདུག་ལབ་ཡས་འདྲ་དང་ཨ་མི་མི་གི་འདྲ་མི་འདྲ་ལབ་སྐྱོ་ཨ་མཆོག་གོ་གི་འདུག་ང་མི་དེ་ལ་མེད་སྐྱོ་ཡིན་ན་ཡིན་མི་ཡོད་སྐྱོ་འདྲ་ཞིག་གོ་གི་འདུག་ཁོ་ང་ལ་འདྲ་མི་འདྲ་ལབ་ཀྱི་འདུག་དེ་འདྲས་བསམ། ཁ་ཤས་ནད་པ་ཁ་ཤས་འདྲས་བསམ་སྐྱོ་བ་འདི་ཡིན་སྲིད་ར། ཨཱ་ཁ་ཤས་ཡང། ཁུག་ཀྱོག་མི་སུ་གཅིག་ལ་སྐད་ཆ་མ་བཤད་བྱས་ཁོ་རང་གཅིག་པོ་ཁུག་ཀྱོག་ལ་བསྡད་སྡོད་ཀྱི་འདི་ཡིན་སྲིད། དེ་ཡིན་དུས་ཁོ་ལ་ང་ཚོ་མི་འདི་ལ་དོ་སྣང་བྱེད། ང་ཚོ་ཉི་མ་གཅིག་གཉིས་ལ་དོ་སྣང་བྱས་ནས་ལམ་སང་ང་ཚོ་ལབ་ཐུབ་ཡོང་མ་རེད་ད་མི་འདི་མཉམ་དུ་འབྲེལ་བ་བྱས་ནས་ཡོད་ཨ། ཧབ་ཏ་གཅིག་ཧབ་ཏ་གཉིས་ཧབ་ཏ། སྤྱིར་བཏང་ང་ཚོ Depression ནད་དང་ཧབ་ཏ་གཉིས་ལས་ལྷག་ཕྱིན།

ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བྱེད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལབ་ན་ཁ་ལག་ཟ་ཡ་དང་དེ་འདྲས་ལ་དམིགས་བསལ་ཡོད་མ་རེད། ཡིན་ཡང་སྤྱིར་བཏང་ནས་ག་འདྲས་བྱས་ལབ་སེམས་ཁམས་ན་ཚའི་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱས་ད་ཁོ་ལ་ད་དམིགས་བསལ་གྱི་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང At least ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་འདྲ་བོ་བྱས་ང་ཚོར་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་ཏོག་ཙ་ཐོན་གྱི་ཡོད་ལབ་འདི་ཡོད་ར་དེ་ཡིན་དུས་ཁོ་མཉམ་དུ་འཛོམས་འཛོམས་བྱས་འགྲོ་དང་སྐད་ཆ་བཤད་འགྲོ་དང་ཁོ་ལ་སེམས་པ་ཏིས་ལྷོད་ཡངས་བཟོས་བྱོས་དང་ཡང་མ་ཏིས་གི་སེ་ཏིས་ངོ་སྤུན་ངོ་ཤེས་པ་འགྲོ་དང་ཨེ་འདས་ན་ཡང་མ་ཏིས་འཁྱམ་འཁྱམ་ཁྲིད་འགྲོ་དང་ཨེ་འདྲ་འགྲོ་བྱས་ན་ཡང་སེམས་པ་ཏིས་ལྷོད་ཡངས་ཆགས་ཀྱི་རེད་བསམ་སེམས་ཁམས་ན་ཚ་ཏིས་གང་ལབ་ན། counseling གཅིག་པོ་ལ་ཡང་དེ་འགྲིག་གི་མ་རེད་དང་ཡིན་ཡང་མཉམ་དུ་ཡང་སྨན་སྨན་བྱོས་བྱས་ན་ཡིན།

སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདིར་སྡེ་ར་དུན་ཁུལ་གྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་རྐྱེན་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་ཞབས་ཞུའི་འཆར་གཞི་ལག་བསྟར་བྱེད་མུས་ཡིན་པ་དང། ཕྱོགས་ཡོངས་ནས་ནད་འགོག་ཐབས་ལམ་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་དགོས་ཞེས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱ་ནང་འཁོད་ཡོད་པ་རེད།